ཉེ་དུས་རྒྱ་གར་བྱང་ཕྱོགས་མངའ་སྡེ Uttarakhand ཀྱི་ལམ་ཆེན་ཞིག་གི་ས་འོག་ཕུག་ལམ་ཐོག་ས་རུད་བརྒྱབ་པའི་རྐྱེན་གྱིས། ཕུག་ལམ་དེའི་ནང་ཨར་ལས་པ་མི་གྲངས་བཞི་བཅུ་ཞེ་གཅིག་ཚུད་བསྡད་ཡོད་པ་དེ་དག་ཕྱིར་འདོན་ཐབས་སུ། དེའི་སྔོན་ཐབས་ཤེས་གང་ཡོང་བྱས་པ་ཁག་ལ་ལམ་ལྷོངས་མ་བྱུང་བར་ཉིན་གྲངས་དགུ་ཙམ་འགྲོ་གི་ཡོད་པ་ལྟར་ད་ཆ་ཉེན་སྐྱོབ་པ་ཚོས་ས་འོག་ཨི་ཁུང་གསར་པ་ཞིག་བྲུས་པའི་ཐོག་ནས་མི་དེ་དག་ཕྱིར་འདོན་ཐབས་ཀྱི་འབད་བརྩོན་ཤུགས་ཆེ་བྱེད་ཀྱི་ཡོད་ལུགས་རེས་གཟའ་ཟླ་བའི་ཉིན་ས་གནས་ཀྱི་འབྲེལ་ཡོད་མི་སྣ་ཚོས་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་ཟླ་བ་འདིའི་ཚེས་བཅུ་གཉིས་ཉིན་རྒྱ་གར་བྱང་ཕྱོགས་མངའ་སྡེ Uttarakhand ཀྱི་ས་འོག་ཕུག་ལམ་བཟོ་སྐྲུན་གྱི་ལས་གཞི་སྤེལ་བའི་སྐབས་ས་རུད་བརྒྱབ་སྟེ་ཕུག་ལམ་ལ་རྡིབ་སྐྱོན་བྱུང་བའི་སྐབས་ས་འོག་ཨར་ལས་པ་མི་གྲངས་བཞི་བཅུ་ཞེ་གཅིག་ལུས་བསྡད་ཡོད་པ་དང་ས་དོང་འབྲུ་མཁན་ཚོས་རྡིབ་སྐྱོན་བྱུང་བའི་ཕུག་ལམ་སྟེང་ནས། རྡོ་ཕ་བོང་དང་དེ་མིན་བྱེ་མ་ལ་སོགས་པའི་ས་རོ་རྡོ་རོ་རྣམས་མེད་པར་བཟོ་ཐབས་ཀྱི་འབད་བརྩོན་ཤུགས་ཆེ་བྱེད་བཞིན་ཡོད་ནའང་དེ་ཁུལ་དུ་འཕྲུལ་ཆས་ལ་སོགས་པ་བེད་སྤྱོད་བྱས་པའི་རྐྱེན་གྱིས་ས་ཡང་སེ་ཉོར་ཏེ་ལམ་ལྷོངས་བྱུང་མེད་ཅིང་དེ་ནས་གཟའ་འཁོར་སྔོན་མའི་རེས་གཟའ་པ་སངས་ཉིན་ཕུག་ལམ་ནང་ནས་གས་ཆག་གི་ཚག་སྒྲ་ཞིག་ཐོས་ཏེ་ཞེད་སྣང་དང་དངངས་སྐྲག་གི་གནས་སྟངས་བྱུང་བར་བརྟེན་ཕུག་ལམ་སྔོག་འདོན་བྱ་རྒྱུའམ་ཡང་ན་བྲུ་ཡས་ཀྱི་འཕྲུལ་འཁོར་བེད་སྤྱོད་བྱ་རྒྱུ་ལ་སོགས་པའི་ལས་དོན་རྣམས་མཚམས་འཇོག་བྱེད་དགོས་བྱུང་ཡོད་པ་རེད། ད་ཆ་ཉེན་སྐྱོབ་མི་སྣ་ཚོས་ཕུག་ལམ་གྱི་སྒང་ནས་ཨི་ཁུང་གསར་པ་ཞིག་བྲུ་ཐབས་ཀྱི་གྲ་སྒྲིག་བྱེད་ཀྱི་ཡོད་པའི་འགྲེལ་བརྗོད་བྱས་འདུག་ས་གནས་ཀྱི་འབྲེལ་ཡོད་གཞུང་འབྲེལ་མི་སྣ་ཚོས་ས་འོག་ཕུག་ལམ་འོག་ཚུད་པའི་ཨར་ལས་པ་རྣམས་ཡོད་སར། སྙོབ་ཐུབ་པའི་ཨི་ཁུང་རིང་ཐུང། Feet། སུམ་བརྒྱ་མིན་ཙམ་ཞིག་བྲུ་དགོས་ཀྱི་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་འདུག་སྤྱིར་བཏང་ས་གཞི་བརྟག་དཔྱད་ཆེད་ལས་མཁས་པ་ཚོས་རྒྱ་གར་གྱི Uttarakhand མངའ་སྡེའི་ནང་ཨར་ལས་འཛུགས་སྐྲུན་གྱི་ལས་གཞི་རྒྱ་ཆེ་སྤེལ་བ་ཡིན་ན་དེ་ཁུལ་དུ་ས་རུད་ཆེན་པོ་རྒྱག་རྒྱུའི་ཉེན་བརྡ་ཡང་ཡང་བཏང་ཡོད་པ་རེད། དེའི་བར་ན། Uttarakhand མངའ་སྡེའི་སྤྱི་ཁྱབ་བློན་ཆེན Pushkar Singh Dhami ཡིས་རེས་གཟའ་ཟླ་བའི་ཉིན་གསལ་བསྒྲགས་ཤིག་སྤེལ་བའི་ནང། ད་ལྟའི་ཆར་ས་འོག་ཕུག་ལམ་རྡིབ་སྐྱོན་བྱུང་བའི་འོག་ཏུ་ཚུད་པའི་ལས་མི་དེ་དག་བདེ་ཐང་ངང་གནས་ཡོད་པའི་འགྲེལ་བརྗོད་དང་འབྲེལ་མི་དེ་དག་སྲུང་སྐྱོབ་ཀྱི་འབད་བརྩོན་མེད་ན་མ་གཏོགས་ཡོད་ཚད་བྱ་རྒྱུ་ཡིན་ཞེས་གསུངས་པ་མ་ཟད། ཁོང་གིས་གནས་ཚུལ་དེའི་སྐོར་རྒྱ་གར་གྱི་སྲིད་བློན། Narendra Modi། ལ་སྙན་སེང་ཞུས་པ་ཡིན་ཞེས་གསུངས་འདུག་ཉེན་སྐྱོབ་མི་སྣ་ཚོས་ས་འོག་ཕུག་ལམ་འོག་ཚུད་བསྡད་པའི་ཨར་ལས་པ་ཚོའི་མཉམ་དུ་རླུང་འཕྲིན་གྱི་བརྒྱུད་ནས་སྐད་ཆ་ཤོད་རེས་བྱེད་ཀྱི་ཡོད་པ་དང་དེ་བཞིན་ཁོང་ཚོར་བཟའ་བཅའ་དང་འཐུང་ཆུ། སྲོག་འཛིན་རླུང། དེ་བཞིན་སྨན་ལ་སོགས་པ་དེ་དག་སྦུག་སྟོང་ཕྲ་བོའི་ནང་ནས་ཆེད་གཏོང་བྱེད་ཀྱི་ཡོད་པ་རེད། ས་གནས་དེའི་ནང་གནས་སྡོད་བྱེད་མཁན་གྲོང་གསེབ་པ་ཚོས། རྡིབ་སྐྱོན་བྱུང་བའི་ས་འོག་ཕུག་ལམ་དེའི་ཉེ་འགྲམ་དུ། ས་གནས་མང་ཚོགས་ཀྱིས་དད་མོས་དང་ཡིད་ཆེས་བྱེད་སའི་ཧིན་རྡུའི་ཡི་དམ Bhoga Nath གྱི་ལྷ་ཁང་ཞིག་བཞེངས་ཡོད་པ་དེ་འཛུགས་སྐྲུན་གྱི་ལས་གཞི་སྤེལ་བའི་སྐབས། མེད་པར་བཟོས་པའི་རྒྱུ་མཚན་ལ་བརྟེན་ནས་ཕུག་ལམ་ལ་རྡིབ་སྐྱོན་བྱུང་བ་ཞིག་ཡིན་པར་ས་གནས་ཀྱི་དད་ལྡན་པ་ཁག་ཅིག་གིས་ཁག་དཀྲི་བྱེད་ཀྱི་ཡོད་པ་རེད། ས་འོག་ཕུག་ལམ་བྲུས་ཏེ་ལམ་གཞུང་བཟོ་སྐྲུན་གྱི་ལས་འཆར་དེ་བཞིན་སྲིད་བློན Narendra Modi ཡི་ལས་གཞིའི་ཆ་ཤས་ཤིག་ཡིན་པ་དང། དེའི་དམིགས་ཡུལ་ནི Uttarakhand མངའ་སྡེའི་ནང་རྒྱ་གར་གྱི་གྲགས་ཆེ་བའི་ཧིན་རྡུའི་གནས་མཇལ་སའི་ས་གནས་ཤིག་ཡོད་པར་བརྟེན་དེ་ཁུལ་དུ་གནས་ཆེན་ལ་བསྐྱོད་མཁན་རྣམས་དུས་ཚོད་ཐུང་ངུ་ཞིག་གི་ནང་འགྲུལ་བཞུད་བྱ་ཐུབ་ཐབས་དང། དེ་བཞིན་དམིགས་ཡུལ་གཞན་ཞིག་ནི་རྒྱ་གར་གྱི་ས་མཚམས་ཁུལ་དུ་རྒྱ་ནག་ལ་ཁ་གཏད་གདོང་ལེན་བྱེད་པའི་སྐབས། ཐབས་བྱུས་དང་ལྡན་པའི་ཐོག་ནས་བྱ་ཐབས་སུ་དམིགས་པ་ཞིག་ཡིན་པར་དབྱེ་ཞིབ་པ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད།